བོད་དོན་དཔྱད་གླེང་གི་ལས་རིམ་ཉིས་བརྩེགས་བྱུང་བ་ལ་གསན་གཟིགས་གནང་མཁན་ཚང་མ་ལ་ཨ་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། དེ་རིང་ང་ཚོ་གི་ལས་རིམ་འདི་ནང་ལོགས་ལ་ད་གཙོ་བོ་མི་ཉག་རིན་པོ་ཆེ་གདན་འདྲེན་ཞུས་བྱས་ནི་བོད་ཀྱི་སྐད་ཡིག་དང་ཆོས་དེ་ཚོ་གི་ཐོག་ནས་ནི་མི་རབས་གསར་བ་ཚོ་འགན་འཁྲི་ག་རེ་ཡོད་མེད་སྒང་ལ་རིན་པོ་ཆེ་ལ་བཅར་འདྲི་ཞུ་གི་ཡིན། Oxford ལ་མཇལ་ནི་དཔེ་དགའ་བོ་བྱུང་སོང། ཨ་ནི་རིན་པོ་ཆེ་གི་ད། སྐུ་ཚེ་གྱི་ཅིག་མཛད་རྣམ་འདྲ་བ་དང་ཤེས་ཡོན་དང་དེ་ཚོ་གི་ཐོག་ལ་ང་ཚོ་ངོ་སྤྲོད་མདོར་བསྡུས་ཤིག་གནང་རོགས་ཞེས་བཤད། ཐུགས་རྗེ་ཆེ་ཨ་ནི་ཐོག་མར་འདི་ལ་ནི་གཟིགས་མོ་འདི་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ནི་ང་རང་ཞུས་པ་ཡིན་ན་ད་འདི་ང་སྐུ་འབུམ་མི་ཉག་སྤྲུལ་སྐུ་ལབ་ནི་ཞུ་གི་ཡོད་རེད་ཡ་ནི། ཅིག་ང་རང་ཆ་མཚོན་པ་ཡིན་ན་ད་ལོ་ལྔ་ཡི་ཐོག་ལ་ནི་འདུག་སེ། གོང་ས་མཆོག་གི་དྲུང་ནས་ད་ཕྱག་བརྟག་ཕེབས་ནི་གོང་མའི་ཡང་སྲིད་དུ་ད་ཕྱག་བརྟག་ཕེབས་ནི་འདུག་སེ་བྱས་ནི་ད་ལོ་ལྔ་ནི་བཟུང་སྟེ་ཡ་དགོན་པ་ལ་འགྲོ། དགོན་པ་ལ་དེ་ཡ་ཞུགས་ནི་ད་འདུག་སེ་བྱས་ནི་ད་དགེ་བཤེས། ལྷ་རམས་འདུག་སེ་ཐོན་ཐོན་བར་དུ་ལ་ད་རང་དགོན་པའི་ནང་ནི་ད་མི་ཚེ་འདུག་སེ་བྱས་ནི། ཨོ་འདུག་སེ་སློབ་སྦྱོང་ཆ་ཚང་ཐོན་ཐོན་བར་དུ་དགོན་པ་ནང་འདུག་སེ་བྱས་པ་རེད་ད་དགོན་པ་དང་ཆ་བྱ་བ་ནི་འབྲས་སྤུངས་སྒོ་མང་གྲྭ་ཚང་ཨོ་འདུག་སེ་བྱས་པ་རེད་ཨ་ནི། ད་ལོ་ལྔ་ནི་བཟུང་སྟེ་ཡ་དགོན་པ་ནང་ཞུགས་ད་ལོ་ལྔ་ནི་ཨ་ནི་ལོ། བཅུ་གསུམ་བར་དུ་ལ་མང་ཆེ་བ་ད་འཛིན་སྐྱོར་སྦྱང་ལ་སོགས་པ་ཨོ་དེ་འདྲའི་སྒང་ལ་སློབ་སྦྱོང་འདི་བྱས་ད་འབྲི་ཀློག་སྦྱང་ཡ་ལ་སོགས་པ་དེ་འདྲ་བྱས། ད་དེ་ནས་ལོ་བཅུ་གསུམ་ནས་བཟུང་སྟེ་ད་ང་ཚོ་ནང་དོན་རིག་པའི་གཞུང་ལུགས་ལ་ཡང་སློབ་གཉེར་བྱས་ཏེ་འགོ་བཙུགས་ར་ལ། དེ་ནས་བཟུང་སྟེ་ད་མ་ཅིག་ད་ནང་དགེ་ལུགས་རྒྱུགས་སྤྲོད་ལ་སོགས་པས་མཚོན་པའི་ད་དེ་ལྷ་རམས་དགེ་བཤེས་དེ་ཐོན་ཐོན་བར་དུ་ད། ལོ་ཉི་ཤུ་རྩ་བཞི་འོ་འདུག་སེ་བྱས་ནས་ད་ནང་དོན་རིག་པའི་གཞུང་ལུགས་ཁོ་རང་ལ་གཙོ་བོ་བྱས་ནས་སློབ་སྦྱོང་སྦྱངས། ཨ་ནས་ཞོར་དང་ཞོར་ལ་ད་ཅིག་སྐད་རིགས་འདྲ་བོ་དང་དེ་འདྲའི་ཐད་ལ་ཕྲན་བུ་རེ་ཅིག་ཏོག་ཙམ་སྦྱངས་འོ་འདུག་སེ་བྱས་ནས་ཉིས་སྟོང་བཅོ་ལྔ་ལོ་ལ་འོ་འདུག་སེ་དགེ་བཤེས་ཐོན་པ་རེད།

མང་ཆེ་ཕྱི་རྒྱལ་གྱི་སློབ་ཕྲུག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་དེ་འདྲས་ཡིན་དུས་ད་ཕྱི་རྒྱལ་སློབ་ཕྲུག་ཚོ་བོད་ཀྱི་ད་སྐད་ཡིག་རེད་རིག་གནས་རེད་ཨ་ནི་ཆོས་དེ་ཚོའི་ཐོག་ལ་ཅིག་དགོངས་པ་བཞེས་སྟངས་དང་སློབ་གཉེར་བྱེད་སྟངས་ཚོ་ག་འདྲ་ཞིག་འདུག་དགེ་བཤེས་ལགས། ལའོ་ལ། ལའོ་ལ་རྩ་བའི་ཆ་ནས་ད་ང་ཚོ་དེ་ཅིག་ད་ལྟ་མཐོ་སློབ་ད་ལྟ Oxford མཐོ་སློབ་ཆ་མཚོན་པ་ཡིན་ན། ནང་དོན་རིག་པའི་གཞུང་ལུགས་རེད་ཨ་ནི་དེའི་སྒང་ལ་བོད་པའི་སྐད་དང་རིག་གཞུང་ལའོ་ད་བོད་པའི་ཡི་གེ་དེ་འདྲས་ལ་དོ་སྣང་བྱེད་མཁན་ཤུགས་ཆེན་པོ་འདུག་ལ་ད་ཡིན་ན་ཡང། ཁོང་ཚོ་རྩ་བའི་དམིགས་ཡུལ་དེ་ད་ཅིག་ང་ཚོ་དམིགས་ཡུལ་མ་འདྲ་བ་འདྲ་བོ་འདུག་ཟེར་བ་སློབ་སྦྱོང་གི་ཁོང་ཚོ་དམིགས་ཡུལ་དེ་ག་རེ་ལབ་ན་ད་བོད་པའི་སྐད་དང་རིག་གཞུང་དེ་འདྲའི་གི་སྒང་ལ་ཉམས་ཞིབ་བྱེད་ནི་ད་དེ་འདྲའི་ཡང་ནི་རྗེས་མ་ཅིག་ཡང་སྐད་སྒྱུར་སྡེ་ཚན་གི་ལས་ཀ་དང་དེ་འདྲའི་གི་སྒང་ལ་ཡང་ཁོང་ཚོ་དམིགས་ཡུལ་ཆེན་པོ་འདུག་ལ་ཅིག་ཨ་ཁ་ཤས་རིགས་གཅིག་ད་དངོས་གནས་ནང་བསྟན་གཞུང་ལུགས་ལ་དད་མོས་ཡོད་པ་དང་ཡང་ཁོ་རང་ཚོ་དངོས་གནས་ཀྱི་དོ་སྣང་ཡོད་པ་ནང་བསྟན་གཞུང་ལུགས་རང་གི་ད་ཅིག་གི་སྒང་ནས་གསུངས་པའི་ད་ཉམས་ལེན་བྱེད་སྟངས་ཀྱི་རིམ་པ་རེད་འདི་འདྲའི་སྒང་ལ་དངོས་གནས་དོ་སྣང་བྱེད་མཁན་ཡང་འདི་འདྲ་ཡང་འདུག་ལ། གཅིག་ངས་བཀའ་འདྲི་འདི་ཞུ་བསམ་སོང། ད་ལྟ་རིན་པོ་ཆེ་འདྲ་བོ་ཡིན་པ་ཡིན་ན་དགེ་བཤེས་ལྷ་རམས་པ་བར་དུ་ད་གང་ལྟར་ལོ་མང་པོ་གཅིག་ལ་ཨཱ་ཅིག་དགོན་པ་ནང་ཞུགས་བྱས་སློབ་གཉེར་བྱས་བྱས་ད་གང་ལྟར་བོད་ཀྱི་སློབ་སྦྱོང་བྱེད་སྟངས་བོད་ཀྱི་སྲོལ་རྒྱུན་གྱི་སློབ་སྦྱོང་གནང་སྟངས་དེ་ནང་རེད། ཉེ་ཆར་ཨ་རི་ལ་ཕེབས་ཡ་དང་དམིགས་བསལ་གྱི Oxford ལ་ཕེབས་བྱས་ཡང་ཅིག་དེང་རབས་ཀྱི་སློབ་སྦྱོང་བྱེད་སྟངས་དང་དེ་འདྲའི་གི་ཅིག་མང་པོ་ཞིག་མཐོང་གི་ཡོད་རེད། ད་གང་ལྟར་ང་ཚོ་གིས་གཅིག་བོད་ཀྱི་སྲོལ་རྒྱུན་གྱི་སློབ་གཉེར་བྱེད་སྟངས་དང་དེང་རབས་ཀྱི་སློབ་གཉེར་བྱེད་སྟངས་བར་རུ་ཁྱད་པར་དང་འདི་བར་རུ་ང་ཚོ་ཕར་ཚུར་ལེགས་ཆ་ལེན་ཡ་དང་གཅིག་ཤེས་ཡོན་བརྗེ་རེས་བྱེད་དགོས་ཡ་དེ་ག་རེ་ག་རེ་ཟེར་གི་འདུག། དཔེ་གལ་ཆེན་པོ་རེད་ཤག་ལ་ང་ཚོ་ཕན་ཚུན་བར་རུ་ལ་སློབ་སྦྱོང་སྦྱང་སྟངས་ཀྱི་རིམ་པ་ནང་ལ་དངོས་གནས་ཕན་ཚུན་ཡང་གཅིག་ཆ་ཤས་ཡ་མ་གཅིག་ལེན་དགོས་ཡ་དེ་འདྲ་མང་པོ་འདུག་ལ་དཔེར་ན་ང་རང་སྒེར་གྱི་ད་ཆ་བཞག་པ་ཡིན་ན་ང་ཚོ་ད་བོད་དགོན་པའི་ནང་ལ་ད་ཅིག་སློབ་སྦྱོང་ཡུན་རིང་པོ་ཞིག་སྦྱངས་རེད་ད་དེ་ནང་ནས་སྤྱིར་བཏང་རྩ་བའི་ཆ་ནས་ད་གང་ཟག་སོ་སོ་སྒེར་གྱི་སློབ་སྦྱོང་སྦྱང་སྟངས་དང་འབད་བརྩོན་གྱི་རིམ་པ་ལ་ཐུག་གི་རེད་བ། ཡིན་ནའང་རྩ་བའི་སྒྲོམ་གཞི་གི་སྒང་ནས་ང་ཚོ་ཅིག་སྲོལ་རྒྱུན་གྱི་སློབ་གསོ་ད་ང་ཚོའི་ནང་བསྟན་རིག་པའི་གཞུང་ལུགས་ལ་ཤུགས་ཆེན་པོ་དོ་སྣང་བྱས་ནས་སྦྱངས་རེད་དེ་ཡིན་ན་དེ་དང་མཉམ་དུ་ལ་ང་ཚོ་ལོ་རྒྱུས་ཀྱི་རྒྱབ་ལྗོངས་ཀྱི་དེ་འདྲས་ཀྱི་སྒང་ལ་ཡང་སློབ་གཉེར་བྱེད་ཡག་གི་ལམ་སྲོལ་འདྲ་བོ་དེ་ཤུགས་ཆེན་པོ་རང་ཡོད་མ་རེད་བ་ལ་གཙོ་བོ་ང་ཚོའི་སྙིང་ཁུ་འདྲ་བོ་སྙིང་པོ་འདི་ལ་འཇུས་ནས་ད་ང་ཚོ་སློབ་སྦྱོང་སྦྱང་ནས་རིམ་པ་གཅིག་ཡོད་རེད་སེམས་ཡར་རྒྱས་གཏོང་སྟངས་དེ་ལ་སོགས་པའི་ད་ཉམས་ལེན་གཙོ་བོ་འདྲ་བོ་འདི་སྒང་ལ་ད་དམིགས་བཞག་ཡོད་རེད་བ་ལ། ཡིན་ན་ཡང་ད་ཡང་ཅིག་འདི་ནས་ཕར་ཅིག་ག་རེ་ལབ་དགོས་རེད་ད་ཁྱབ་ཆུང་བ་འདྲ་བོ་འདི་དཔེ་དེ་ཡང་དོ་སྣང་ཅན་ལྷག་འགྲོ་བ་འདྲ་བོ་ཅིག་ཨོ་དེ་འདྲས་ཀྱི་ཅིག་བྱས་ཏེ་ང་རང་འདྲ་བོ་ཅིག་ཆ་བཞག་པ་ནི་དེ་འདྲས་ཀྱི་ཞན་ཆ་མང་པོ་ཞིག་འདུག་ལ། ད་འདི་ནས་ནུབ་ཕྱོགས་ཀྱི་སློབ་སྦྱོང་གི་ནང་ལ་ཡང་འདི་དཔེ་གལ་ཆེན་པོ་རེད་དོ་ཁོ་རང་ཚོ་དང་པོ་སྔོན་ལ་ལོ་རྒྱུས་ད་ཅིག་སྙིང་པོ་འདྲ་བོ་སློབ་ཁྲིད་གཙོ་བོ་དེ་མ་ཤེས་པའི་སྔོན་ལ་དེ་གི་རྒྱབ་ལྗོངས་ཀྱི་རིམ་པ་ཚང་མ་ཡང་ཅིག་ངེས་པོ་ཡོད་དགོས་ཡ་དེ་དེ་ནུབ་ཕྱོགས་ཀྱི་ཡང་ཅིག་ཅིག་ད་སློབ་གྲྭ་ཆེན་མོ་སློབ་དཔོན་ལགས་བར་དེ་ཚོ་གི་ཡང་ཅིག་རྩ་བའི་ཆ་རྐྱེན་འདྲ་བོ་ཞིག་རེད་དོ་ད་དེ་ཡང་ང་ཚོ་དོ་སྣང་ཏོག་ཙམ་བྱེད་པ་ཡིན་ན་རྗེས་མ་ཡང་ཅིག་ཕྱི་ལོགས་ལ་སློབ་ཁྲིད་བྱེད་ཡ་དང་དེ་ཚོ་ཚང་མ། ལ་ཡང་ཕན་ཐོགས་ངེས་ཅན་ཞིག་ཡོང་བདེ་བ་ཅིག་ཏན་ཏན་ཆགས་ཀྱི་འདུག་འདི་ཡང་ང་ཚོ་ཁ་གསབ་ཏོག་ཙམ་བྱེད་ཐུབ་ན་ཡག་པོ་འདུག་འདྲ་བོ་དྲན་གྱི་འདུག་ལ། ད་ལྟ་གི་ཆ་ལ་དམིགས་བསལ་གྱི་ཅིག་ནུབ་ཕྱོགས་ཀྱི་ལུང་པ་ལ་བོད་པ་ཅིག་འཚར་ལོངས་བྱུང་མཁན་མང་པོ་ཅིག་ཡོད་རེད། བོད་ཀྱི་ཆོས་དང་རིག་གཞུང་དང་སྐད་ཡིག་དང་ཅིག་ཐག་རིང་པོ་ཆགས་བྱས་ད་གང་ལྟར་ཅིག་བོད་མིའི་ངོ་བོ་དང་སྐད་ཡིག་སོགས་ཀྱི་སྟོང་ཆ་ཆེན་པོ་ཞིག་ལ་འདུག་ཨིན་ཇི་སྐད་ཐོག་ལ་དེ Identity Crisis ལབ་དེ་འདྲའི་ཅིག་ཡོང་བ་གི་ཅིག་དང། ཨ་ནི་ཅིག་དེ་འདྲའི་གི་ཅིག་གནས་ཚུལ་མང་པོ་ཞིག་ཡོང་གི་འདུག། དེ་འདྲའི་འདྲ་བོ་ཡིན་དུས་ད་དགེ་བཤེས་ལགས་ཀྱི་ཅིག་གནས་སྟངས་དེ་ཚོ་ལ་གཟིགས་སྟངས་དང། ད་གང་ལྟར་མི་རབས་གསར་བ་ཚོ་གི་ད་གང་ལྟར་བོད་མི་ངོ་བོ་དང་དེ་ཚོ་གི་ཐོག་ལ་དགོངས་པ་བཞེས་སྟངས་ག་འདྲ་ཞུས་ན། ཨོ་ད་དེ་ད་ལྟ་འབྲུག་ཏུ་ལགས་གསུངས་པ་ད་ག་རང་རེད་དེ་ང་ཚོ་དངོས་གནས་ད། དོན་དངོས་པོའི་གནས་ཚུལ་གི་ད་ཅིག་དཀའ་ངལ་ཆེ་ཤོས་དེ་རེད་འདུག་བ་ལ་ད་ང་ཚོ་མི་རབས་གསར་བ་དེ་ཚོ་དང་དེ་བར་རུ་གི་ད་བར་ཆ་སྟོང་ཆ་དེ། ཅིག་རིག་གཞུང་རྒྱུན་འཛིན་དང་ད་ཅིག། ཉམས་ལེན་བྱེད་སྟངས་དང་འདི་ཚོའི་བར་གྱི་སྟོང་ཆ་དེ་དངོས་གནས་ད་ང་ཚོའི་དངོས་སུ་འཕྲད་པའི་དཀའ་ངལ་ཆེ་ཤོས་དེ་རེད། ད་དེ་ཡིན་དུས་དེ་ལ་ཡང་ཅིག་ང་ཚོ་འགན་ཆ་ཚང་ནས་ད་མཐའ་གཅིག་ཏུ་དཔེ་ཅིག་མི་རབས་གསར་བ་འདི་ཚོ་ལ་ང་ཚོ་གཡུག་ཡ་གི་ཡོད་མ་རེད་ད་དེ་ཡིན་ཅིག་ཐ་ན་ང་ཚོ་གཞོན་སྐྱེས་ཆ་བཞག་པ་ཡིན་ན་ད་ཅིག་ཡང་འདི་མ་ཡོང་བའི་གི་སྟོང་ཆ་དེ་ཚང་མ་ཁོང་ཚོ་སྒང་ལ་གཡུག་ཡ་སྤྱང་པ་རང་མི་འདུག་གཡུལ་བས་རང་མི་འདུག་སྟབས་བདེའི་ང་ཚོ་ཕན་ཚུན་ཚང་མ་གིས་བསམ་བློ་གཏང་དགོས་པའི་གལ་ཆེན་པོ་རེ་དྲན་གྱི་འདུག་ག་རེ་ཟེར་ན་ང་ཚོ་གཅིག་ད་ལྟ་གཙོ་བོ་འདི་ད་ང་ཚོ་བོད་པའི་རིག་གཞུང་འདི་ཚོ་ཧང་སང་ཕྱུག་པོ་རེ་བ་ལ་རིག་གནས་ཆེ་བ་ལྔ་དང་ཆུང་བ་ལྔ་ཟེར་དུས་ད་དངོས་གནས་ཀྱི་རིག་གཞུང་ཕྱུག་པོ་ཞེ་པོ་ཅིག་རེ་གཞན་ལ་འགྲམ་ཆུ་ལྡང་མི་དགོས་ཡ་ད་རིག་གཞུང་ཅིག་ང་ཚོ་ཡོད་རེ་བ་ད་འདི་ནང་ནས་ཕར་ཅིག་གཙོ་བོ་ནང་གི་གཙོ་བོ་རེ་བ་འདི་ནང་དོན་རིག་པའི་གཞུང་ལུགས་འདི་རེ་བ་ལ་དེང་སང་ད་སྐྱབས་མགོན་རིན་པོ་ཆེ་གི་གསུངས་བསྡད་ཡ་ནང་བཞིན་གྱི་ཕྱི་ལོགས་ལ་ད་ཅིག་ང་ཚོ་བོད་པའི་ཆོས་དང་རིག་གཞུང་ཟེར་ནས་ཅིག་ངོམ་ཆོག་ཡ་དེ་ངོམ་ཡ་ཡོད་ཀི་ཕར་ཅིག་གཏུགས་ནས་འགྲོ་ན་ནང་པའི་སེམས་ཁམས་རིག་པའི་ད་སློབ་སྦྱོང་དེ་ནཱ་ལེནྡྲ་ནས་བརྒྱུད་པའི་ད་འདི་གི་སློབ་སྦྱོང་དེ་ཡོད་ན་མེད་ན་དེ་ཆགས་བསྡད་ཡོད་རོ་ཨ་དེ་ཡིན་དུས་དེ་ཉམས་པ་ད་ཅིག་ག་རེ་ལབ་དགོས་རེད་མི་ཉམས་རྒྱུན་འཛིན་བྱེད་དགོས་ཡ་དེ་དཔེ་གལ་ཆེ་ཤོས་དེ་རེད་ད་དེ་དང་ཆ་མཚོན་པའི་ད་ང་ཚོ་ཆུང་ས་ནས་བྱས་པ་ཡིན་ན་ཡུལ་སྲོལ་གོམས་གཤིས་དང་དེ་ཚོ་ཚང་མ་ཡང་དཔེ་གལ་ཆེན་པོ་རེད་འདུག་ལ། ཡུལ་སྲོལ་གོམས་གཤིས་དང་དེ་ཚོ་ཚང་མ་བརླགས་སོང་དུས་གང་ས་སོང་ལ་ཡང་བོད་པའི་མི་རིགས་ལབ་ནས་ཅིག་ངོ་བོ་འདྲ་བོ་ལོགས་སུ་ཞེ་དྲག་སྟོན་ཡ་མེད་བསྡད་པ་འདྲ་བོ་ཅིག། རོ་ཨ་ཁོ་ང་ཚོ་ཅིག་ཅིག་སྟོན་དགོས་རོ་ཨ་སྟོན་ཡ་དེ་ཁྱོན་ནས་མེད་འགྲོ་འདྲ་བོ་ཅིག་ཆགས་འདུག་ད་ད་འདི་ལ་ང་ཚོ་དཀའ་ངལ་ག་རེ་འདུག་ལབ་ན། ད་གཞོན་སྐྱེས་ནང་ནས་ད་ཁོ་རང་ཚོ་ངོས་ནས་ཡང་འདི་ང་ཚོ་མ་སོ་ན་དོ་སྣང་དེ་ཡོད་དགོས་ཡ་ཅིག་གལ་ཆེན་པོ་རེད་འདི་དོ་སྣང་དེ་སླེབས་ཡ་ལ་ད་ང་ཚོ་རྒན་པ་དེ་ཚོ་གི་ཕར་ཅིག་ཁོང་ཚོ་ལ་དོ་སྣང་དེ་སླེབས་ས་གི་ཁོར་ཡུག་དེ་བསྐྲུན་དགོས་ཡ་དེ་དཔེ་གལ་ཆེན་པོ་རེད་བསམ་གི་འདུག་ཕྱི་རྒྱལ་ལ་ཆ་བཞག་པ་ཡིན་ན་ད་ང་ཚོ་དཔེར་ན་ད་སྤུ་གུ་ཚོ་མང་ཆེ་བའི་འཚོ་བ་དེ་མང་ཆེ་བ་དེ་ཕྱི་ལོགས་ལ་རེད་བ་ལ། ནང་དང་ཕྱི་ལོགས་བྱས་ན་ཕྱི་གི་འཚོ་བ་དེ་རེད་ཕྱི་གི་འཚོ་བ་དེ་ནང་ལ། ད་ཁོར་ཡུག་དེ་ཆ་བཞག་པ་ན་མང་ཆེ་ནུབ་ཕྱོགས་དབྱིན་ཇི་མི་རྐྱང་རྐྱང་ཕྱི་རྒྱལ་གྱི་མི་རྐྱང་རྐྱང། བོད་པའི་མི་རིགས་མིན་པ་རྐྱང་རྐྱང་གྱི་མཉམ་དུ་འདྲེས་དགོས་དུས་སྒང་ལ་འགྲོ་དགོས་དུས་སྒང་ལ། ཁོ་རང་ཚོ་ལ་འདི་ཁོར་ཡུག་ཁྱོན་ནས་ཡོད་མ་རེད་ད་ཁོ་ཅིག་སྐད་ཡིག་རྒྱུན་འཛིན་དང་དེ་ཚོ་བྱས་ནས་ཁོར་ཡུག་དེ་ཤུགས་ཆེན་པོ་ཅིག་ཁྱོན་ནས་རག་གི་ཡོད་མ་རེད། དེ་མེད་དུས་ད་ནང་གི་ཆ་མཚོན་པ་ཡིན་ན་ཕ་མ་ལ་སོགས་པ་ད་ད་རྒན་པ་དེ་ཚོ་གིས་ཡིན་གཅིག་མིན་གཅིག་གི་འདི་དུས་ཚོད་ག་འདྲས་ཅིག་ཡིན་པ་ཡིན་ན་ད་དེ་ཁོར་ཡུག་ཆུང་ཆུང་ཅིག་ཡིན་གཅིག་མིན་གཅིག་བསྐྲུན་དགོས་ཀྱི་འདུག།

ཨ་ནེ་ཡང་གཞོན་སྐྱེས་ཁོ་རང་ཚོ་གི་བསམ་བློའི་ནང་ལ། ང་ཚོ་བོད་པའི་ཆོས་དང་རིག་གཞུང་གི་ད་ང་ཚོ་ལྗིད་ཁོག་འདྲ་བོ་ཅིག་ཡོད་མ་རེད་བ་ད་དབྱིན་ཇི་སྒང་བྱས་ན value འདྲ་བོ་དེ། འདི་ཁོང་ཚོ་ངོ་ཤེས་ཀྱི་ཡོད་མ་རེད་བ། མང་པོ་ཅིག་འདི་ངོ་ཤེས་ཀྱི་ཡོད་མ་རེད། འདི་ངོ་མ་ཤེས་དུས་སྒང་ལ་ཡིན་གཅིག་མིན་གཅིག་ད། ང་ཚོ་ཅིག་ཆོས་བྱེད་མཁན་གྱི་བླ་མའི་ངོས་ནས་ཡིན་ན་རེད་ད་ནང་གི་ཕ་མ་དང་སློབ་གྲྭའི་དགེ་རྒན་ད་བོད་པའི་དགེ་རྒན་དང་འདི་ཚོ་ཚང་མ་གི་འདི་ངོ་སྤྲོད་དེ་དཔེ་བྱེད་དགོས་པ་གལ་ཆེན་པོ་འདུག་དྲན་གྱི་འདུག། ཆོས་དང་རིག་གཞུང་གི་ངོ་བོ་རོ་དེ་ངོ་སྤྲོད་ཡག་པོ་ཞིག་བྱས་ན་དེང་དུས་ཀྱི་སྤུ་གུ་གཞོན་སྐྱེས་ཚོ་དཔེ་རྣམ་རིག་གྲུང་པོ་རོ་རིག་པ་དཔེ་ཚ་བོ་རེད་རྣམ་རིག་གྲུང་པོ་ཞེ་པོ་རེད་དེ་ཡིན་དུས་སྒང་ལ་ངོ་སྤྲོད་བྱས་ན་ཏག་ཏག་ངོ་ཏན་ཏན་ཁོང་ཚོ་ལ་ངོ་འཕྲོད་ནས་དེ་གཅིག་གཟི་བརྗིད་འདྲ་བོ་དང་རིན་ཐང་འདྲ་བོ་དེ་ངོ་འཕྲོད་སོང་ན་ཏན་ཏན་ཡང་དེ་རྒྱུན་འཛིན་བྱེད་ཡ་ལ་ཏན་ཏན་ཕན་ཐོགས་ཡོང་གི་རེད་དྲན་གྱི་འདུག་ད་ང་ཚོ། ཕྱར་གྲུ་མཉམ་འདེགས་ལབ་རོ་ཨ། ཕྱར་གྲུ་མཉམ་འདེགས་འདྲ་བོ་ཚང་མ་གིས་ཤུགས་རྒྱག་དགོས་པའི་ཅིག་རེད་འདུག་མ་གཏོགས་ཡང་གཞོན་སྐྱེས་གཅིག་པུ་སྒང་ལ་གཡུགས་ནས་ཁོང་ཚོ་འགན་ཡིན་པ་དང་རྒན་པ་གིས་ད་ཅིག་ང་ཚོ་ང་ཚོ་ཏག་ཏག་བྱས་བཞག་ཡོད་ཟེར་དེ་འདྲ་རང་རེད་མི་འདུག་ད་ཕན་ཚུན་མཉམ་རུབ་སྒང་ནས་ཅིག་བྱས་ན་ཏན་ཏན་ཅིག་རིག་གཞུང་རྒྱུན་འཛིན་བྱེད་ཡ་དང་དེ་ཚོ་ཚང་མ་ལ་ཕན་ཐོགས་ཡོད་རེད་དྲན་གི་འདུག་ཨ་ནི་ད་གལ་ཆེ་ཤོས་དེ་འགོ་བཙུགས་ས་ད་ང་ཚོ་སྐད་ཆ་བཤད་དུས་སྒང་ལ་ད་ཅིག་བསྲེས་ལྷད་མེད་པ་ད་རོ་དང་བོད་སྐད་གཙང་མ་བཤད་གི། ཤུགས་འགྲོ་འོང་གི་རྒྱབ་ཡོང་པ་ཡིན་ན་ཡག་པོ་འདུག་བསམ་གྱི་འདུག་གང་ཡིན་ཟེར་ན་ད་དགོས་པ་གཙོ་བོ་འདི་རེད། བོད་པའི་སྐད་དང་རིག་གཞུང་འདི་ད་ང་ཚོ་བོད་པའི་རིག་གནས་ཀྱི་ནང་གཙོ་བོ་འདི་ནང་དོན་གཞུང་ལུགས་རེད། འདི་ནང་དོན་གཞུང་ལུགས་འདི་བོད་པའི་རིག་གནས་ཡིན་པའི་རྒྱུ་མཚན་གྱིས་རྒྱུན་འཛིན་བྱེད་དགོས་པའི་སྐད་ཆ་མ་རེད། འདི་གཙོ་བོ་འདི་སྤྱིར་བཏང་ད་ཅིག་སེམས་ཅན་གཞན་དང་སོ་སོ་དང་ཚང་མ་ལ་ཁེ་ཕན་ཆེན་པོ་ཞིག་འདི་ནས་བསྐྲུན་ཡོང་གི་རེད། ཁོ་གཙོ་བོ་ནི་སེམས་ཡར་རྒྱས་བཏང་སྟངས་ཀྱི་རིམ་པ་རེད་ནང་དོན་གཞུང་ལུགས་ཕ་མཐར་ཐུག་ན། ད་ལྟ་སེམས་ཡར་རྒྱས་བཏང་སྟངས་ཀྱི་རིམ་པ་དེའི་སྒང་ནས་སོ་སོ་ལ་བདེ་སྐྱིད་ལྡན་གྱི་རེད་ལ་སོ་སོའི་ཉེ་འཁོར་ལ་ཡོད་པའི་མི་ཚང་མ་ལ་བདེ་སྐྱིད་བསྐྲུན་ཐུབ་ཀྱི་འདུག་དེ་ཡིན་དུས་སྒང་ལ་དངོས་གནས་ཁོ་རང་ང་ཚོ་ཅིག་ག་རེ་ལབ་ད་གནས་སྐབས་དང་མཐར་ཐུག་ཆ་ཚང་གི་དགོས་པ་སྒྲུབ་ཡ་དེ་དེ་ཆགས་བསྡད་ཡོད་རེད་དེ་ཡིན་དུས་དེ་གི་རྒྱུན་འཛིན་བྱེད་ཡ་དེ་གལ་ཆེན་པོ་རེད་ད་དེ་གི་རྒྱུན་འཛིན་བྱེད་ཡོང་དུས་སྒང་ལ་དེ་གི་སློབ་སྦྱོང་སྦྱང་ཡ་ལ་ཡོད་ན་མེད་ན་དེ་ད་དེང་སང་དུས་ཚོད་ཆ་བཞག་པ་ཡིན་ན་བོད་པའི་སྐད་རིགས་དེ་ལས་ལྷག་པ་ཅིག་ཡོད་མ་རེད་ད། དེ་ཡིན་དུས་ང་ཚོ་ང་ཚོ་ལ་ད་དབྱིན་ཇིའི་སྐད་དང་མ་སོང་ན་ཅིག advantage ལེགས་རེད་བ་ད། དེ་ལ་ཡོད་པ་དེ་ག་རེ་ལབ་ང་ཚོ་སོ་སོ་བོད་པའི་སྐད་དང་ཡི་གེ་གི་སྒང་ལ་ཚང་མ་ཡོད་དེ་རེད་བ། དེ་གི་གོ་སྐབས་ཡོད་གི་ཡོད་གི་ལ་དེ་ཤོར་སོང་བ་ཡིན་ན་ཡང་ཅིག་ཕངས་པོ་ཞེ་པོ་རེད་བ་ད་སོ་སོ་གོ་སྐབས་ཡག་ཤོས་དེ་དང་ལེན་བྱེད་མ་ཐུབ་པ་འདྲ་བ་ཅིག་ཆགས་འདུག་ད། དེ་ཡིན་དུས་འདི་ཚོ་ད་ཅིག་གལ་ཆེན་པོ་དགོངས་ནས་ནི་བོད་པའི་སྐད་དང་ཡི་གེ་དང་འདི་ཚོ་བྱས་ཨ་ནི་ནང་དོན་གཞུང་ལུགས་འདི་ཚོ་ལ་ཐུགས་སྣང་ཡག་པོ་ཅིག་གནང་ཐུབ་པ་ཡིན་ན་སྐྱབས་མགོན་རིན་པོ་ཆེའི་དགོངས་བཞེད་དེ་རེད་བ། སྐྱབས་མགོན་རིན་པོ་ཆེས་དུས་རྟག་ཏུ་ང་ཚོའི་ནང་དོན་གཞུང་ལུགས་གཅིག་ནང་དོན་རིག་པའི་སློབ་སྦྱོང་སྦྱང་ཡ་དེ་གྲྭ་པ་བླ་མ་དང་དགེ་བཤེས་གཅིག་པུ་གཅིག་གི་མ་ཡིན་པར་མི་དམངས་ཡོངས་ཀྱིས་སློབ་སྦྱོང་དེ་སྦྱང་དགོས་རེད་ཕན་ཐོགས་ཡོད་རེད་གསུང་ཡ་དེ་གི་གནད་འགག་རུ་དེ་ཐུག་དེར་ནང་གི་སེམས་ཀྱི་བདེ་སྐྱིད་དེ་ཐོབ་ཡ་གི་ཆེད་དུ་རེད་འོ་དེ་ཡིན་དུས་ང་ད་ང་དམིགས་བསལ་ཞུ་ཡ་ད་གང་ཡང་ཡོད་མ་རེད་ད་ང་རང་བསམ་ཚུལ་རེད་འོ་དེའི་ངོས་ནས་ཆ་ཚང་གི་མཉམ་རུབ་གི་སྒང་ནས་འགན་གཅིག་དང་བསམ་ཤེས་གཅིག་གནང་ཐུབ་པ་ཡིན་ན་ཏན་ཏན་དེ་ཁ་གསབ་ར་འོ་དེ་སྟོང་ཆ་དེ་ཁ་གསབ་བྱེད་ཐུབ་གི་རེད་དྲན་གི་འདུག། ཡིས་ད། ན་བོད་དོན་སྤྱི་གླེང་འགྲོ་བཞིན་པ་ནས་གསན་གཟིགས་གནང་མཁན་མང་ཆེ་བ་གཅིག་བོད་པའི་གཞོན་སྐྱེས་ཚོ་ཆགས་བསྡད་ཀྱི་ཡོད་རེད། རིན་པོ་ཆེའི་ངོས་ནས་ད་གང་ལྟར་བོད་པའི་གཞོན་སྐྱེས་དང་མི་རབས་གསར་པ་ཚོ་ད་དམིགས་བསལ་གྱི་ད་འདི་གི་བོད་བོད་ཕྱི་ནང་གཉིས་ལ་གྱར་བྱས་ལོ་དྲུག་ཅུ་རེ་གསུམ་འགོར་གྱི་ཡོད་རེད། ཨ་ནི་དམིགས་བསལ་གྱི་ད་ཉིས་སྟོང་བརྒྱད་དགུ་ནས་བརྩིས་ནས་ཅི་ཅིག་སྲིད་བྱུས་མང་པོ་ཅིག་གི་འོག་ནས་ད་བོད་ཀྱི་སྐད་ཡིག་དང་རིག་གཞུང་དང་དེ་ཚོའི་ཐོག་ལ་ཅིག་ཉེན་ཁ་དང་ཅིག་ཛ་དྲག་གི་གནས་སྟངས་ཅིག་ཆགས་འགྲོ་གི་འདུག་ཨ་ནི་ད་འདས་པའི་ལོ་ལྔ་བཅུ་དྲུག་ཅུ་དེའི་ནང་ལོག་ལ་བོད་བོད་མི་ཚོ་བོད་ཕྱི་ནང་གཉིས་ལ་དགར། ཡང་ཕྱི་ནང་གཉིས་ལ་དགར་བ་མ་ཚད་ཡང་བོད་མི་མང་པོ་ཞིག་ཡང་བྱེས་འབྱོར་བོད་མི་ཚོ་ཆ་མཚོན་པ་ཡིན་ན་མང་པོ་ཅིག་རྒྱ་གར་བྱས་ཡང་མང་པོ་ཞིག་ནུབ་ཕྱོགས་ལུང་པ་ལ་ཁ་གྲམ་བསྡད་འདུག་ཨ་ནི་བོད་མི་མི་རབས་གསར་པ་ཚོའི་ངོས་ནས་ད་གང་ལྟར་བོད་ཀྱི་རིག་གཞུང་སྐད་ཡིག་དང་དེ་ཚོ་གི་ཐོག་ལ། དང་སོ་སོའི་མི་རིགས་ཀྱི་ངོ་བོ་དང་གཅིག་ཞེན་ཁོག་དང་འཛུལ་ཉར་བྱེད་དུས་ལ་ག་རེ་ག་རེ་གནང་ང་ཆེ་ཡོད་ན་དགོངས་ཀྱི་འདུག། གཅིག། ག་རེ་ལབ་གནས་སྟངས་ཐབས་སྡུག་ཅིག་དངོས་ཡོད་གནས་ཚུལ་གྱི་གནས་སྟངས་ཐབས་སྡུག་དེ་དེ་རེད་ང་ཚོ་སྤྱིར་བཏང་བོད་གཞིས་བྱེས་གཉིས་ལ་སྡུག་སར་གྱར་བསྡད་ཡོད་རེད་ལ། ད་སྡུག་ཤོས་ཅིག་ཆ་བཞག་པ་ཡིན་ན་བོད་ནང་ལ་དེང་སང་ད་གནས་ཚུལ་ཛ་དྲག་ཞེ་པོ་རེད་བ་ལ་ཉི་མ་རེ་རེ་བཞིན་དུ་ཛ་དྲག་གི་གནས་སྟངས་སྡུག་ས་ཆགས་བསྡད་ཀྱི་ཡོད་རེད་ད་དེ་ལ་ང་ཚོ་གཅིག། སྨོན་ལམ་ར་གཅིག་བརྒྱབ་ཡག་འདྲ་བོ་དང་དེ་འདྲའི་དེ་འདྲའི་མ་གཏོགས་ཞེ་དྲག་ནུས་པ་ཐོན་གྱི་མི་འདུག་ཨང་ང་རང་ཚོ་གི་ད་གཅིག།

ད་གཉིས་པ་འདྲ་བོ་ཅིག་ལ་སླེབས་བསྡད་ཡོད་རེ་བ་མི་རབས་ཅིག་རྫོགས་འགྲོ་གི་ཡོད་རེད་ད་གཉིས་པ་ཅིག་འགོ་བཙུགས་ཡོང་གི་ཡོད་རེད་ད་དེང་སང་གཞོན་སྐྱེས་ཚོ་གི་ད་དུས་བྱས་ནས་ཡར་འཚར་ལོངས་བྱེད་ཡོང་གི་ཡོད་རེད་དེ་ཡིན་དུས་མི་རབས་མི་རབས་ནས་འཐབ་རྩོད་ཆགས་བསྡད་དུས་གང་ལ་གལ་ཆེ་ཤོས་དེ་ད་ང་རང་ཚོ་བོད་པའི་རིག་གཞུང་དང་དེ་ཚོ་གི་རྒྱུན་འཛིན་དེ་ད་ང་རང་ཚོ་འགན་ཆེ་ཤོས་དེ་ག་རེ་ལབ་ཕྱི་ལ་གྱར་བསྡད་ཡོད་པའི་ད་བོད་པ་ཚོ་གི་ཡིན་གཅིག་མིན་གཅིག

སེམས་ཤུགས་དགོས་རེད་མ་གཏོགས་སྐད་དང་རིག་གཞུང་འདི་ཚང་མ་བརླག་ཚར་ན་ང་ཚོ་འཐབ་རྩོད་བྱེད་ཡ་གི་གཞི་རྩ་བརླག་ཚར་རེད། གཞི་རྩ་ཁྱོན་ནས་བརླག་ཚར་བ་དེ་ཡིན་དུས་ད་ཅིག་ང་དམིགས་བསལ་རེ་སྐུལ་ཞུ་ཡ་ལ་ད་ང་རང་ཚོ་གཞོན་སྐྱེས་ཚོ་ཡིན་ན་ད་ཅིག་རེ་བ་ཟད་པ་མ་ཡིན་པ། ཅིག་ང་ཚོ་དཔེ་ཁོ་རང་རེ་བ་བརླག་པ་འདྲ་བོ་མ་བྱེད་པ་བྱས་ནས་ད་དེང་སང་ཏོག་ཙམ་ཅིག་ང་ཚོ་བརྙན་འཕྲིན་འདྲ་མི་འདྲ་ད་ཅིག་ད་འདིའི་ཆ་ལ་བོད་པའི་ནང་ལོགས་གི་ད་གནས་སྟངས་ཏོག་ཙམ་ཅིག་ང་ཚོ་ད་ཕྱི་སྡོད་ལ་འོ་རེད་བོད་པའི་ནང་ལོགས་ལ་གནས་ཚུལ་འདྲ་མི་འདྲ་ཅིག་ཡོང་བསྡད་ཀྱི་འདུག་ལ་བར་དུ་བར་དུ་ལ་ད་གནས་ཚུལ་སྡུག་པོ་འགྲོ་བ་འདི་འདྲའི་ཐབས་སྡུག་པོའི་གནས་སྟངས་ཡང་བྱུང་གི་འདུག་ད་དེ་ཡིན་དུས

ཐག་ཆོད་འགྲོ་བ་གཅིག་ཁག་པོ་རེད་བ་དང་མི་གཅིག་གི་མི་ཚེ་གི་ལོ་རྒྱུས་ནང་ལ་མི་ཚེ་གི་བརྒྱུད་རིམ་ནང་ལ་ཆ་བཞག་པ་ན་སྤྱི་ཚོགས་གཅིག་གི་གནས་སྟངས་སྒང་ལ་ཆ་བཞག་པ་ན་གནས་ཚུལ་དཔེ་ཡག་སྡུག་ཚང་མ་བྱུང་དགོས་རེད་ད་སྡུག་ཅག་བྱུང་དུས་དཔེ་རེ་བ་ཟད་པ་མ་ཡིན་པར་སྡུག་ཅག་དེ་ལས་རྣམ་པར་རྒྱལ་ཡག་གི་སེམས་ཤུགས་ཅིག་ཡོད་པའི་སྒང་ནས་ཨ་ནི་རིག་གཞུང་གཅེས་འཛིན་བྱེད་ནས་འགྲོ་དགོས་ཡ་དེ་གལ་ཆེན་པོ་ཞིག་རེད་ཤག་ཏག་ཏག་རིག་གཞུང་གཅེས་འཛིན་བྱེད་པ་ལ་ང་ཚོ་བོད་པའི་རིག་གཞུང་དེ་ལ་སློབ་སྦྱོང་སྦྱང་དགོས་ཀྱི་འདུག། ད་འདི་སྐད་དང་ཡི་གེ་རེད་ཨ་ནི་འདི་གཞི་རྩ་རེད་འདི་སྒང་ནས་ད་སློབ་སྦྱོང་གི་གཙོ་བོ་འདྲ་བོ་འདི་ནི་ནང་དོན་རིག་པའི་གཞུང་ལུགས་སེམས་ཁམས་རིག་པའི་སློབ་སྦྱོང་ག་འདྲས་ཅིག་ཅིག་ཡར་རྒྱས་བཏང་སྟངས་ཀྱི་རིམ་པ་འདི་ཚོ་ཧང་སང་དགོས་པའི་ད་ཕྱུག་པོ་ཡོད་རེ་བ་གཞན་དང་གཞན་དང་བསྡུར་མི་ཐུབ་པའི་ད་ཅིག་དེང་སང་ཆ་བཞག་པ་ཡིན་ན་ནུབ་ཕྱོགས་པའི་ད་མཁས་པ་མང་པོ་གི་དོ་སྣང་བྱེད་བསྡད་ས་ཚན་རིག་པ་མང་པོ་གི་དོ་སྣང་བྱེད་ནུས་པའི་ཡིད་སྨོན་ཤོར་བསྡད་ས་གི་ད་ཅིག་ང་ཚོའི་རིག་གཞུང་ཅིག་ང་ཚོ་ལ་འདུག་བ་ད་དྲང་པོ་བཤད་ན་ད་དེ་ཚོ་ཆ་ཚང་སྐྱབས་མགོན་རིན་པོ་ཆེ་དང་ད་ཐུག་སྐྱབས་མགོན་རིན་པོ་ཆེས་གཙོས་པའི་ད་ཅིག་སྐྱེས་ཆེན་དམ་པ་དེ་ཚོ་གི་སྐུ་དྲིན་རེད་བ་ད་དེ་ཚོ་གི་ཅིག་ཆ་བོད་དར་གསུམ་གནང་བའི་སྐུ་དྲིན་ལ་བརྟེན་ནས་ད་ཅིག་དེང་སང་ནུབ་ཕྱོགས་གི་ནང་ལ་ཅིག་ནང་བསྟན་ཆོས་ལུགས་ལ་ད་དེའི་ནང་ནས་བོད་བརྒྱུད་ནང་བསྟན་འདི་ལ་ད་ཅིག་ཁོང་ཚོ་མཐོང་ཆེན་པོ་བྱེད་བསྡད་ཅིག་ཆགས་གི་འདུག་བ་ལ་དེ་ཡིན་དུས་ད་དེ་ཚོ་ཚང་མ་གི་སློབ་སྦྱོང་གི་གཞི་རྩ་དེ་ནི་བོད་སྐད་ཡིག་ལ་ཐུག་བསྡད་རེད་འདི་ཡིན་དུས་གང་ལྟར་བོད་སྐད་ཡིག་རྒྱུན་འཛིན། ད་ཅིག་དེ་འབྲེལ་གྱི་ད་ཅིག་ཁེ་ཕན་དང་དགོས་པ་ཆེན་པོ་ཡོད་པ་དེ་ཚང་མ་གཟིགས་པའི་སྒོ་ནས་ར་དེ་ཧ་གོ་བའི་སྒོ་ནས་ང་ཚོ་གི་ཅིག་རིག་གཞུང་གཅེས་འཛིན་དེ་བྱེད་དགོས་དེ་དཔེ་གལ་ཆེན་པོ་རེད་ཤག་ཟེར་ཞུ་ཡ་ཡིན་ད་ལྟ་འདི་ཐུགས་རྗེ་ཆེ་ཞུ་ཡི་ཡོད་ཚང་མ། ཨ་ནི་རིན་པོ་ཆེ་དེ་བཞིན་ཨ་ནི་རིན་པོ་ཆེ་རྗེ་ཨ་ནི་རིན་པོ་ཆེ་གི་ད་ཅིག་བཀའ་དྲིན་ཆེན་པོའི་ངོས་ནས་ཨ་ནི་ང་ཚོ་ལ་ཅིག་ལམ་སྟོན་དང་ཨ་ནི་བཅར་འདྲིའི་གོ་སྐབས་གནང་བ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡིན་རིན་པོ་ཆེ་བཀའ་དྲིན་ཆེ།